ངན་སོང་ལ་སྐྱེ་རྒྱུའི་ལས་ཞེ་པོ་ཞིག་ཡོད་རེ་གོ་ཡང། རྣམ་སྨིན་ཆུང་ཆུང་ཞིག་མ་གཏོགས་མ་མྱོང་བ་ཅིག་དག་གིན་ཡོད་ན། འདི་ཞེ་པོ་ཅིག་རེད་པ་དང། རེད་པ། དངོས་གནས་དྲང་གནས་ཞེ་པོ་ཅིག་དང་རླབས་ཆེན་པོ་ཞེ་པོ་ཅིག་རེད་བདེན་རེད་བྱས་ཙང་ཁོ་ལ་གང་ཐུབ་ཐུབ་ཅིག་དེ་བྱེད་དགོས་འདུག་བ་ནི་བཤེས་གཉེན་བསྟེན་ཚུལ་ཡང་ཁ་སང་སྐད་ཆ་བྱུང་བ་བཞིན། འདི་གར་སོ་སོའི་སྡུག་བསྲེག་གི་ཅིག་རེ་ཞབས་ཕྱི་འདི་གར་སུ་གཡོག་པོ་རྒྱུག་ས་རེད་བྱས་ཙང་ག་རེ་ཡིན་ཅིག་ཡོད་ན་ཁོས་ཞྭ་རེ་གོ་ལ་བསམ་བློ་བཏང་ཀྱང་ན་གང་བྱས་ཁོ་གཡོག་པོ་ཅིག་མ་ཚོར་ཞབས་ཕྱི་དེ་མ་ཚོར་ཅིག་ཀྱང་རྒྱུག་དགོས་རེད་ཁོས་ཞྭ་རེ་གོ་ལ་གང་བྱས